ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས Podcast ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན་ང་པད་མ་རྡོ་རྗེ་ཡིན། དེ་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ནང་དུ་ཉེ་ཆར་འཛམ་གླིང་གསར་འགྱུར་གྱི་ནང་དུ་མང་དུ་ཐོན་བཞིན་པའི་ཧུ་ཐི་སི་ཟེར་བའི་ཡུལ་དམག་གི་ཚོགས་པ་དེ་ག་རེ་ཡིན་པ་དང། ཚོགས་པ་དེ་ཡིས་རྒྱལ་སྤྱིའི་སྒྲིག་གཞི་ལ་གནོད་འཚེ་ག་འདྲ་ཞིག་གཏོང་བཞིན་པ། ཡང་དེ་བཞིན་དུ་ཁོ་ཚོའི་བྱ་བ་ལ་བརྟེན་ནས་འཛམ་གླིང་གི་ཞི་བདེ་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་པའི་སྐོར་ནས་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡང་ད་ལོ་ཕྱི་ཟླ་བཅུ་གཅིག་པ་ནས་བཟུང་ཧུ་ཐི་སི་ཡུལ་དམག་གི་ཚོགས་པ་དེ་ཡིས་མཚོ་དམར་པོ་དང་ཨེ་དེན་མཚོ་ཁུལ་གྱི་ནང་གི་རྒྱལ་སྤྱིའི་སྐྱེལ་འདྲེན་གྲུ་གཟིངས་དག་ལ་གཏོར་རྒོལ་བཏང་བ་དང་ཡང་དེ་བཞིན་དུ་ས་ཁུལ་དེ་ག་རུ་བཀོད་སྒྲིག་བྱས་ཡོད་པའི་ཚོང་དོན་གྲུ་གཟིངས་དག་གི་བདེ་འཇགས་འགན་ལེན་བྱེད་མཁན་གྱི་ནུབ་ཕྱོགས་པའི་དམག་དཔུང་གི་རྟེན་གཞི་དག་ལ་ཡང་གཏོར་རྒོལ་བཏང་ཡོད་པ་རེད། ད་ཧོ་ཐི་སི་ཡུལ་དམག་ཚོགས་པ་དེ་ནི་ཨི་ཟི་རེལ་ཡིས་ཕཱ་ལེ་སི་ཐན་པ་རྣམས་ཀྱི་སྟེང་དུ་དྲག་རྒོལ་བྱེད་བཞིན་པ་དེ་ལ་ངོ་རྒོལ་གྱི་ཆེད་དུ་ཡིན་ནོ་ཞེས་བཤད་ཀྱི་ཡོད་པ་དང། ད་ད་ལྟ་ཨ་རི་དང་དབྱིན་ཇི་སོགས་རྒྱལ་ཁབ་མང་པོ་ཞིག་གིས་ཧོ་ཐི་སི་ཡུལ་དམག་ཁག་གི་རྟེན་གཞི་དག་ལ་ཆེད་དུ་དམིགས་ནས་གཏོར་རྒོལ་གཏོང་བཞིན་པ་རེད། ད་དེ་བཞིན་དུ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ད་ལོ་ཕྱི་ཟླ་དང་པོའི་ཚེས་བཅུ་བཞི་གི་ཉིན་གསལ་བསྒྲགས་སྤེལ་ཏེ། ཧོའུ་ཐི་སི་ཡུལ་དམག་གི་ཚོགས་པ་དེ་ནི་འཛམ་གླིང་འཇིགས་སྐུལ་རིང་ལུགས་པའི་ཚོགས་པའི་ཁོངས་སུ་བཅུག་ཡོད་པ་རེད། ཡེ་མན་གྱི་ནང་གི་ཧོའུ་ཐི་སི་ཡིས་ཅིག་གྲུ་གཟིངས་དང་དམག་སྒར་དག་ལ་འཇིགས་སྐུལ་གཏོར་རྒོལ་གྱི་འགོ་དེ་ཇི་ལྟར་བཙུགས་པ་རེད་ཟེར་ན། ད། ཡེ་མན་གྱི་ནང་གི་ཧོའུ་ཐི་སི་ཚོགས་པ་རང་གིས་བརྗོད་པ་ལྟར་ན། དེ་ནི་ཨི་ཟི་རེལ་གྱིས་གྷ་ཛ་ས་ཁུལ་ལ་གཏོར་རྒོལ་ཚབས་ཆེན་བཏང་སྟེ་ཕཱ་ལེ་སི་ཐན་མང་ཚོགས་ལ་དཀའ་སྡུག་ཆེན་པོ་སྤྲོད་བཞིན་པ་དེ་མཚམས་འཇོག་ཡོང་ཆེད་ལ་དམིགས་ནས་གཏོར་རྒོལ་གཏོང་བའི་ཀུན་སློང་དེ་སྐྱེས་སོང་ངོ་ཞེས་བརྗོད་ཀྱི་ཡོད། ཡིན་ན་ཡང་ད་ཧུ་ཐི་སི་ནི་དེ་སྔོན་ནས་ཨི་ཟི་རེལ་ལ་ཞེ་འཁོན་ཆེ་ཞིང། ཨ་རི་ནི་དགྲ་རུ་འཛིན་མཁན་ཞིག་ཡིན་པ་རེད། ད་ཕྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཕཱ་ལེ་སི་ཐན་གྱི་ཧ་མ་སི་ཡུལ་དམག་གིས་ཨི་ཟི་རེལ་ལ་འཇབ་རྒོལ་བྱས་ཏེ་མི་ཆིག་སྟོང་ལྷག་ཙམ་ཞིག་བསད་ནས་མི་ཉིས་བརྒྱ་ལྷག་ཞིག་བཙན་འཁྲིད་བྱས་པའི་རྗེས་སུ། ཨི་སི་རེལ་གྱིས་གྷ་ཛ་ས་ཁུལ་ལ་དྲག་རྒོལ་གྱི་དྲག་འཐབ་བྱས་པ་རེད། ད་རག་བར་དུ་ཕ་ལེ་སི་ཐན་པ་ཉིས་ཁྲི་ལྔ་སྟོང་ལྷག་གི་ཚེ་སྲོག་ཤོར་བར་བཤད་ཀྱི་ཡོད། དེ་འདྲ་ཡིན་ན་ཡང་ད་ཨ་རབ་ཀྱི་རྒྱལ་ཁབ་དག་ལས་གཅིག་གིས་ཀྱང་ཨི་སི་རེལ་ལ་ཅིག་དམག་རྒྱག་ཡ་གི་ངར་སྐད་དེ་བསྒྲགས་མེད་པ་རེད། ཡིན་ན་ཡང་ཡེ་མན་རྒྱལ་ཁབ་ནང་གི་ཧུ་ཐི་སི་ཡིས་ད་ཁོ་ཚོ་ནི་ཅིག་རྒྱལ་ཁབ་ཀྱི་སྲིད་གཞུང་ཡིན་པའི་ངོས་ནས་ད་ཨི་སི་རེལ་གྱི་ཁེ་ཕན་ལ་གནོད་འཚེ་གཏོང་བའི་དམག་དོན་གཏོར་རྒོལ་གྱི་ལས་དོན་གྱི་འགོ་ཞིག་བརྩམས་ཡོད་པ་རེད། ཡིན་ན་ད་ཧུ་ཐི་ཟེར་བའི་ཚོགས་པ་འདི་ག་འདྲ་བྱས་ནས་བྱུང་བ་རེད་ཅིག་ཡུལ་དམག་གི་ཚོགས་པ་འདི་གི་ལོ་རྒྱུས་ཇི་ཟིག་རེད་ཟེར་ན། ད་དང་པོ་ཧུ་ཐི་ཟེར་བའི་ད་མིང་དེ་ནི་ད་ཡེ་མན་བྱང་རྒྱུད་གྱི་སོ་ཏི་ཨ་རབ་དང་ཐག་ཉེ་བའི་རི་རྒྱུད་ཅིག་ཏུ་གནས་པའི་ཚོ་བ་ཚོ་ཁག་ཅིག་གི་མིང་ཡིན་པ་དང། ཁོ་ཚོ་ནི་ཁ་ཆེ་ཆོས་ལུགས་ཀྱི་ནང་གི་ཤི་ཡ་ཁ་ཆེ་ཆོས་ལུགས་ཉམས་ལེན་བྱེད་མཁན་རེད། ཡང་ཁོ་ཚོ་ནི་གཅིག་དཀོན་མཆོག་གི་ཕོ་ཉ་ཡིན་ཟེར་བའི་ད་ཁ་ཆེ་ཆོས་ལུགས་ཀྱི་སྟོན་པ་མོ་ཧ་མུ་ད་གི་རྒྱུད་པ་ཡིན་པར་བཤད་ཀྱི་ཡོད་པ་རེད། ཡང་ཁོ་རང་ཚོ་མིང་གཞན་ཞིག་ལ་གཅིག་ཨན་སར་ཨ་ལ་ཟེར་གྱི་ཡོད་པ་དང་ད་དེ་གི་ནང་དོན་ནི་གཅིག་དཀོན་མཆོག་གི་རྗེས་འཇུག་པ་དང་ཡང་ན་དཀོན་མཆོག་གི་རྒྱབ་སྐྱོར་བ་ཟེར་ནས་འབོད་ཀྱི་ཡོད་པ་རེད། ད་དེ་ལྟར་ཧུའུ་ཐི་སི་ཚོགས་པ་འདི་ནི་གཅིག་རིག་གཞུང་དང་ཆོས་ལུགས་ཀྱི་རྩ་བ་བརྟན་པོ་ཡིན་པའི་ཚོགས་པ་ཞིག་ཡིན་པ་དང་ཚོགས་པ་དེ་ནི་ཆབ་སྲིད་ཀྱི་ཤུགས་རྐྱེན་ཆེན་པོ་ཡོད་པའི་ཚོགས་པ་ཞིག་ཏུ་ཆགས་ཡོད་པ་རེད། ད་ལོ་རབས་དགུ་བཅུ་པའི་ནང་ད་ཚོགས་ཁག་འདི་ཡིས་སུའུ་ནི་ཆོས་བརྒྱུད་གཙོ་བོ་ཡིན་པའི་ཡེ་མེན་གྱི་གཞུང་ལ་ངོ་རྒོལ་ཤུགས་ཆེན་པོ་བྱས་པ་དང་ཁོ་ཚོས་དེ་ནི་གཅིག་ལྐོག་ཟ་རུལ་སུངས་དང་ཕྱི་རྒྱལ་གྱི་ཤུགས་རྐྱེན་འགོག་རྒོལ་གྱི་དམག་འཁྲུག་ཡིན་པར་བཤད་ནས་ད་ལོ་མང་པོ་ཞིག་ལ་དམག་བརྒྱབ་ཡོད། ཡིན་ན་ཡང་ཉིས་སྟོང་གསུམ་གི་ལོར་ཨ་རིས་ཨི་རག་ལ་བཙན་འཛུལ་བྱས་པ་ནས་བཟུང། ཁོ་ཚོས་ཨ་རབ་རྒྱལ་ཁབ་ཀྱི་ནང་དུ་བཙན་འཛུལ་དེ་ལ་འདོད་མོས་མེད་པ་དེ་བེད་སྤྱོད་བྱས་ནས་ལས་འགུལ་སྣ་ཚོགས་ཤིག་སྤེལ་ནས་ཤུགས་རྐྱེན་ཆེན་པོ་ཡོད་པ་ཞིག་ཏུ་ཆགས་ཡོད། ད་དེ་ནས་ཧུ་ཐི་སི་གི་སྒྲིག་འཛུགས་ལྟ་གྲུབ་ཀྱི་ནང་དུ་ཨ་རི་ལ་ངོ་རྒོལ་བྱ་རྒྱུ་དེ་གཞི་རྩ་གཙོ་བོ་ཞིག་ཏུ་བཟོས་ཡོད་པ་རེད། ཨ་རི་དང་མནའ་འབྲེལ་ཡག་པོ་ཡོད་པའི་ཡེ་མན་གྱི་དབང་འཛིན་པ་དེས་ཡེ་མན་ལ་ལོ་སུམ་ཅུ་ལྷག་གི་རིང་དབང་བསྒྱུར་བྱས་པ་དང། ཡང་དེ་ནི་གཅིག་བཙན་དབང་ཅན་དང་ལྐོག་ཟ་རུལ་སུངས་མང་ཚོགས་ཀྱི་ཁྲོད་དུ་དགའ་མོས་མེད་པའི་སྲིད་གཞུང་ཞིག་ཆགས་ཡོད་པའི་རྐྱེན་གྱིས། ད་ཡེ་མན་དེ་ནི་གཅིག་ཆབ་སྲིད་བརྟན་པོ་མེད་པའི་སྲིད་གཞུང་ཞིག་ཆགས་པ་དང། ད་ཧུ་ཐི་སི་ཡིས་ཡེ་མན་གྱི་སྲིད་གཞུང་ལ་ཨ་རིའི་ཤུགས་རྐྱེན་ཆེན་པོ་ཐེབས་བཞིན་པ་དེ་ལག་ཆར་བཀོལ་ནས་ཡུན་རིང་པོ་ལ། ད་ཡེ་མན་ལ་དབང་བསྒྱུར་བྱེད་མཁན་གི་རང་གི་སྲིད་གཞུང་ལ་ངོ་རྒོལ་བྱེད་འགོ་ཚུགས་ཡོད། ད་ཉིས་སྟོང་བཅུ་ཐམ་པ་དང་ཉིས་སྟོང་བཅུ་གཅིག་གི་ལོ་དེ་ལ། ཨ་རབ་དཔྱིད་ཀ་ཟེར་བའི་ལས་འགུལ་དེ་བྱུང་བའི་སྐབས་སུ་ད་ཡེ་མན་གྱི་ནང་གི་འགོ་ཁྲིད་ཁོ་རང་ཡང་གོ་རིམ་ནས་མར་ཕབ་པ་རེད། ད་དེ་ནས་ལོ་འགའ་ཞིག་གི་རིང་ཡེ་མན་གྱི་ནང་གི་གནས་སྟངས་དེ་ནི་ཟིང་ཆ་ཆེན་པོ་ཞིག་ཏུ་གྱུར་བ་དང། ཧུ་ཐི་སི་ཡིས་གོ་སྐབས་ཤིག་མཐོང་ནས་ཉིས་སྟོང་བཅུ་བཞི་ལོའི་ཟླ་བ་དགུ་བའི་ནང་དུ་ཡེ་མན་གྱི་རྒྱལ་ས། Sanaa། ཞེས་པ་དེ་དབང་འཛིན་བྱས་པ་དང་ཉིས་སྟོང་བཅུ་དྲུག་གི་ལོར་ཡེ་མན་གྱི་བྱང་རྒྱུད་ཡོངས་སུ་དབང་འཛིན་བྱས་ནས་ད་ཁྱིམ་མཚེས་རྒྱལ་ཁབ་སོ་ཏི་ཨ་ར་བྷི་ཡ་ལ་བློ་འཚབ་ཆེན་པོ་ཞིག་སྐྱེ་དགོས་པའི་གནས་ཚུལ་བྱུང་བ་རེད། ད་ཧུ་ཐི་སི་ནི་དང་ཐོག་ན་གཅིག་ཡུལ་དམག་གི་ཚོགས་པ་དང་ཆོས་ལུགས་ཀྱི་ལྟ་གྲུབ་བརྩི་བཞིན་པའི་ད་ཡུལ་དམག་གི་ཞིག་ཡིན་པ་ལྟར་ཆོས་ལུགས་ཀྱི་ལྟ་གྲུབ་མཐུན་ཕྱོགས་ལ་བརྟེན་ནས་ད་ཁོ་ཚོ་ནི་ཨི་རན་དང་མནའ་འབྲེལ་དམ་ཟབ་ཆགས་པ་དང། ཨི་རན་དང་སོ་ཏི་ཨ་ར་བྷི་ཡ་ཡིན་ན་ད་ཚང་མས་ཤེས་གསལ་ལྟར་ས་ཁུལ་དེ་གི་ནང་གི་མཐུན་འབྲེལ་མེད་པའི་ད་ཕན་ཚུན་ཁ་གཏད་ཆགས་པའི་རྒྱལ་ཁབ་གཉིས་ཡིན་པ་རེད། ད་ཨི་རན་གྱི་རྒྱབ་སྐྱོར་ལ་བརྟེན་ནས་ཧུ་ཐི་སིའི་དབང་བསྒྱུར་བྱས་པའི་ས་ཁུལ་དེ་གཞི་རྒྱ་ཆེ་རུ་གྱུར་བ་དང་བསྟུན་སོ་ཏི་ཨ་ར་བྷི་ཡ་གི་སེམས་ཁྲལ་ཀྱང་ད་དེ་ལས་ཇེ་ཆེར་གྱུར་བ་རེད། ཉིས་སྟོང་བཅོ་ལྔ་ལོའི་ལོ་སྟོད་ནས་བཟུང་སོ་ཏི་ཨ་རབ་ཀྱི་ད་སྲིད་གཞུང་དེ་ནི་ཨ་རབ་རྒྱལ་ཁབ་གཞན་དག་དང་མཉམ་འབྲེལ་བྱས་ནས་ད་སོ་ཏི་ཨ་རབ་ཀྱི་སྣེ་ཁྲིད་དེ་ཡེ་མན་གྱི་ནང་གི་ཧུ་ཐི་སི་གི་རྟེན་གཞི་ཁག་ལ་གཏོར་རྒོལ་གཏོང་བའི་དམག་དོན་གྱི་ལས་འགུལ་ཞིག་བརྩམས་ཡོད། ད་ཡེ་མན་ནི་ཨ་རབ་རྒྱལ་ཁབ་དག་ལས་ཆེས་དབུལ་ཤོས་ཀྱི་རྒྱལ་ཁབ་དེ་ཡིན་པ་དང་དམག་དོན་གཏོར་རྒོལ་ལས་འགུལ་དེ་ལ་རྐྱེན་བྱས་ནས་ད་ཡེ་མན་གྱི་ནང་དུ་འཛམ་གླིང་སྟེང་གི་མི་ཆོས་རིང་ལུགས་ཀྱི་ཉམས་ཉེས་ཚབས་ཆེ་ཤོས་དེ་བྱུང་ཞིང་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཡེ་མན་གྱི་ནང་དུ་མི་ས་ཡ་མང་པོ་བཀྲེས་ལྟོགས་ཀྱི་དབང་གིས་ཤི་རྒྱུ་ཡིན་པའི་ཉམས་ཉེས་ཆེན་པོ་འབྱུང་རྒྱུའི་ཉེན་བརྡ་བཏང་བ་རེད། ད་སྐབས་དེར་ཨ་རིའི་ནང་དུ་ཨོ་བྷ་མ་སྲིད་གཞུང་ཡིན་པ་དང་ཨོ་བྷ་མ་སྲིད་གཞུང་གིས་སོ་ཏི་ཨ་རབ་ཀྱི་དམག་དཔུང་གིས་སྣེ་ཁྲིད་པའི་མནའ་འབྲེལ་དམག་དཔུང་དེ་ལ་གོ་མཚོན་མཁོ་སྤྲོད་དང་གསང་བའི་གནས་ཚུལ་མཁོ་སྤྲོད་བྱས་ཡོད། ད་སྐབས་དེ་ལ་ཨ་རིའི་གཞུང་གི་དམིགས་འབེན་གཙོ་བོ་དེ་ནི་ཡེ་མན་སྲིད་གཞུང་སླར་གསོ་བྱེད་རྒྱུ་དེ་ཡིན་པ་དང་ཡིན་ན་ཡང་དམག་འཁྲུག་དེའི་གཏོར་བཤིག་གི་ཚུལ་ཧ་ཅང་ཡ་ང་བ་ཞིག་བྱུང་བས་ད་ཉིས་སྟོང་བཅོ་བརྒྱད་དང་ཉིས་སྟོང་བཅུ་དགུའི་ལོ་དེ་ལ་རྒྱལ་སྤྱིའི་སྟེང་དུ་རོགས་སྐྱོར་ཤུགས་ཆུང་དུ་ཕྱིན་པ་དང་ཨ་རིའི་ནང་དུ་ཡང་ངོ་རྒོལ་གྱི་སྐད་འབོད་དེ་ཇེ་ཆེར་སོང་བ་སོགས་པ་ལ་བརྟེན་ནས་ཨ་རབ་མནའ་འབྲེལ་དམག་དཔུང་གི་གཏོར་རྒོལ་དེ་མཚམས་འཇོག་དགོས་བྱུང་བ་རེད། དེ་ནས་ཧུ་ཐི་སི་ད་ཡེ་མན་གྱི་ནང་གི་དབང་ཤུགས་ཇེ་ཆེར་གྱུར་བ་དང་ཉིས་སྟོང་ཉི་ཤུ་རྩ་གཅིག་དང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་ཧུ་ཐི་སི་ནི་ད་ཡེ་མན་གྱི་ནང་གི་དབང་ཤུགས་ཆེ་ཤོས་སུ་གྱུར་བ་རེད། ད་ཧུ་ཐི་སི་ཚོགས་པ་ཡིས་ཁོ་ཚོ་ནི་གཅིག་ཨ་རི་དང་སོ་ཏི་ཨ་རབ་ལས་རྣམ་པར་རྒྱལ་བའི་ཚོགས་པ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད། ད་ཡིན་ན་ཡང་གཅིག་ཧུ་ཐི་སི་ཚོགས་པ་འདི་ནི་གཅིག་གྱེན་ལོག་གི་ཚོགས་པ་ཞིག་ཡིན་པས་རྒྱལ་ཁབ་ཀྱི་འཛིན་སྐྱོང་གི་ལས་དོན་གྱི་ཐད་ཡག་པོ་མ་བྱུང་བ་དང། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་གསར་དུ་ཚེས་པ་དང་བསྟུན་ནས་ད་ཡེ་མན་གྱི་མང་ཚོགས་ཀྱིས་ཧུ་ཐི་སི་ཚོགས་པ་ལ་གློག་དང་ཆུ་མཁོ་སྤྲོད་དང་ཡང་དེ་བཞིན་དུ་གླ་ཕོགས་དུས་ལྟར་སྤྲོད་རྒྱུ་སོགས་ཀྱི་རེ་ལྟོས་བྱས་ན་ཡང། ད་ལོ་ཁ་ཤས་ཀྱི་རིང་གླ་ཕོགས་སྤྲོད་ཐུབ་མེད་པའི་གནས་ཚུལ་ཀྱང་བྱུང་ཡོད། དེར་མ་ཟད་ད་རྒྱལ་ཁབ་ཧྲིལ་བོ་བསྐྱར་དུ་འཛུགས་སྐྲུན་བྱེད་དགོས་ཀྱང་དེ་ཡང་བྱེད་ཐུབ་ཀྱི་མེད་པ་སོགས་ལ་བརྟེན་ནས་ད་མང་ཚོགས་ཀྱི་ཁྲོད་འདོད་བློ་མ་ཁེངས་པའི་རྣམ་འགྱུར་ཤུགས་ཆེ་རུ་གྱུར་ཡོད། དེ་ནས་ཕྱི་ཟླ་བཅུ་བའི་ཚེས་བདུན་གྱི་ཉིན་ཕཱ་ལེ་སི་ཐན་གྱི་ཧ་མ་སི་ཡུལ་དམག་ཚོགས་པས་ཨི་ཟི་རེལ་ལ་འཇབ་རྒོལ་བྱས་ཏེ་ཨི་ཟི་རེལ་གྱིས་འག་ཟ་ས་ཁུལ་ལ་དྲག་རྒོལ་གྱི་མགོ་ཚུགས་པའི་སྐབས་སུ་ཧུ་ཐི་སི་ཡིས་ཨ་རབ་པ་མང་པོ་འགས་ཁོང་ཁྲོ་འབར་བཞིན་པའི་གོ་སྐབས་དེ་བཟུང་སྟེ་རང་གི་གཏན་དགྲ་ཨི་ཟི་རེལ་ལ་དམག་འཁྲུག་རྒྱག་རྒྱུའི་མགོ་བརྩམས་པ་རེད། ད་ཁོ་ཚོས་ཨི་ཟི་རེའོ་ནང་དུ་འཕུར་མདེལ་བཏང་བར་མ་ཟད་མཚོ་དམར་པོ་ནང་གི་ད་ཨི་ཟི་རེའོ་དང་འབྲེལ་བ་ཡོད་པ་ཡང་ན་ཨི་ཟི་རེའོ་གི་གྲུ་ཁར་འགྲོ་མཁན་གྱི་ད་དོས་སྐྱེལ་གྲུ་གཟིངས་དག་ལ་གཏོར་རྒོལ་གཏོང་བཞིན་ཡོད་ལོ་ཅེས་བཤད་དེ་ད་གྲུ་གཟིངས་མང་པོ་ལ་ཁྱད་པར་མེད་པར་གཏོར་རྒོལ་བྱས་པ་དང། དེ་ལྟར་ཁོ་ཚོའི་ད་དམག་འཐབ་པའི་ཁ་གྲངས་ནི་ཇེ་མང་ནས་ཇེ་མང་དུ་གྱུར་བ་རེད། ད་ཨ་རབ་རྒྱལ་ཁབ་དག་གི་ནང་དུ་ཨི་ཟི་རེལ་ལ་ངོ་རྒོལ་སྐད་འབོད་བྱེད་པའི་སྐབས་སུ་ད་རུང་མི་མང་པོ་ཞིག་གིས་ཧུ་ཐི་སི་གི་འགོ་ཁྲིད་ཀྱི་པར་བཟུང་ནས་གདུང་སེམས་མཉམ་སྐྱེད་དང་ངོ་རྒོལ་བྱས་ཡོད། འདི་ལྟར་ད་ཧུ་ཐི་སི་ནི་གནས་སྐབས་ཀྱི་རིང་རྒྱལ་ཁབ་འཛིན་སྐྱོང་གི་དཀའ་ངལ་གྱི་ཁྲོད་ནས་བསྐྱབས་པ་དང་དམག་འཁྲུག་འདི་གི་རྗེས་སུ་ཁོ་ཚོས་བསྐྱར་དུ་ད་ཡེ་མན་རྒྱལ་ཁབ་དེ་འཛིན་སྐྱོང་གི་དཀའ་ངལ་དག་ལ་གདོང་ལེན་བྱེད་དགོས་པས་ཡང་གྱེན་ལོག་པའི་རང་གཤིས་ཆེ་བའི་ད་ཡུལ་དམག་ཚོགས་པ་འདི་ཡིས་འཛིན་སྐྱོང་བྱེད་ཐུབ་མིན་ནི་སྐབས་དེར་ལྟ་རྒྱུ་ཞིག་ཆགས་ཡོད་པ་རེད། ད་ཧོ་ཐི་སི་ཡིས་དོས་སྐྱེལ་གྲུ་གཟིངས་དག་ལ་གཏོར་རྒོལ་བྱས་རྗེས་ཨ་རི་དབྱིན་ཇི་སོགས་རྒྱལ་ཁབ་ཉི་ཤུ་ལྷག་མཉམ་འབྲེལ་བྱས་ནས་ད་ཧོ་ཐིའི་ཡུལ་དམག་གི་རྟེན་གཞི་དག་ལ་གཏོར་རྒོལ་བཏང་བ་དང། ཧོ་ཐི་སི་ཡིས་གྲུ་གཟིངས་དང་ད་ནུབ་ཕྱོགས་རྒྱལ་ཁབ་ཁག་གི་དམག་དོན་རྟེན་གཞི་ལ་གཏོར་རྒོལ་གཏོང་རྒྱུ་དེ་མཚམས་མ་བཞག་ཚེ་མུ་མཐུད་དུ་ཧོ་ཐི་སི་གི་རྟེན་གཞི་དག་ལ་གཏོར་རྒོལ་གཏོང་རྒྱུ་ཡིན་ཞེས་བཤད་ཡོད། ཡིན་ན་ཡང་ཧོ་ཐི་སི་ནི་ད་ཅིག་གཏོར་རྒོལ་གཏོང་མཚམས་འཇོག་རྒྱུ་གི་གྲ་སྒྲིག་གང་ཡང་མེད་པའི་རྣམ་པ་རེ་བསྟན་ཡོད་པ་རེད། ད་ད་ལྟ་ཅིག་ཧོ་ཐི་སི་ཟེར་བའི་ཡུལ་དམག་ཚོགས་པ་འདི་ག་གནས་སྟངས་ག་འདྲ་ཞིག་རེད་ཟེར་ན། ད་ཧོ་ཐི་སི་ཡུལ་དམག་ཚོགས་པ་འདི་ག་ཡེ་མན་གི་ནང་གི་ས་ཆ་མང་ཆེ་ཤོས་ཤིག་དབང་བསྒྱུར་བྱས་ཡོད་པ་དང་ད་ཁོ་རང་ཚོས་དབང་བསྒྱུར་བྱས་ཡོད་པའི་ཁོངས་སུ་ད་རུང་ཡེ་མན་གི་རྒྱལ་ས་དང། དེ་བཞིན་དུ། གྲུ་ཁ་གལ་ཆེན་པོ་དང་མཚོ་དམར་པོ་ནང་གི་གྲུ་ཁ་གལ་ཆེན་པོ་ཧུ་ཏི་ཏཱ་ཟེར་བ་དེ་ཡང་ཁོ་རང་ཚོའི་དབང་བསྒྱུར་འོག་ཏུ་ཡོད་པ་རེད། ད་དེ་ལ་བརྟེན་ནས་ཅིག་ནུབ་ཕྱོགས་རྒྱལ་ཁབ་ཁག་གི་རྒྱབ་རྟེན་ཡོད་པའི་ཡེ་མེན་གྱི་སྲིད་གཞུང་དེ་ནི་ད་གནས་སྤོར་ནས་དེ་ནས་ཁོ་རང་ཚོ་ལྷོ་ཕྱོགས་ཀྱི་ཨེ་དེན་ཟེར་བ་དེ་ལ་སྤོར་ནས་ད་ཨེ་དེན་གྱི་གྲུ་ཁ་དེ་ད་ནུབ་ཕྱོགས་རྒྱལ་ཁབ་དེ་ལ། རྒྱབ་རྟེན་ཡོད་པའི་སྲིད་གཞུང་གིས་དབང་འཛིན་བྱས་ཡོད་པ་རེད། དེ་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ད་ཡེ་མན་གྱི The Observer ཚགས་པར་གྱི་སྟེང་དུ་གནས་ཚུལ་འགོད་པ་བལྟས་ན་ད་ཧུ་ཐི་སི་ཡུལ་དམག་གི་ཚོགས་པ་འདི་ནང་ན་ཅིག་གོ་གནས་འདྲ་མི་འདྲ་མང་པོ་ཞིག་ཡོད་པ་དང། ད་དེ་ལ་བརྟེན་ནས་ཅིག་མི་ཅིག་གི་ཅིག་སྤྱི་འབོར་ཅིག་རགས་རྩིས་བྱས་པ་ཡིན་ན་ཕལ་ཆེར་ཁོངས་མི་ད་མི་ཁྲི་བཅུ་ཐམ་པ་ལྷག་ཅིག་ཡོད་ས་རེད་ཟེར་ནས་ཉིས་སྟོང་བཅུ་བདུན་གྱི་ལོ་གནས་ཚུལ་ཞིག་ཐོན་ཡོད་པ་རེད་ད་དེ་མ་གཏོགས་ད་ད་ལྟ་མི་ག་ཚོད་ཅིག་ཡོད་པ་དེ། ཚོད་དཔག་བྱེད་ཐུབ་ཀྱི་མེད་པ་འདྲ། ད་ཧུ་ཐི་སི་ཡིས་གཙོ་བོར་ད་མི་མེད་ཀྱི་འཕུར་གྲུ་ད Drone ཟེར་བ་དེ་དག་ནས་གཏོར་རྒོལ་བྱེད་ཀྱི་ཡོད་པ་དང་ཡང་དེ་བཞིན་ད་མེ་སྒྱོགས་དང་མེ་ཤུགས་འཕུར་མདེལ་བཀོལ་ནས་ད་གཏོར་རྒོལ་གཏོང་གི་ཡོད་པ་རེད། དོས་སྐྱེལ་གྲུ་གཟིངས་གི་ཐང་དུ་སོང་སྟེ་ད་རུང་གྲུ་གཟིངས་ཁོ་རང་བཙན་འཕྲོག་ཀྱང་བྱེད་ཀྱི་ཡོད་པ་རེད། ད་མཚོན་ཆ་ཡོང་ས་གཙོ་བོ་དེ་ནི་ཨི་རན་ཡིན་པའི་དོགས་པ་བྱེད་ཀྱི་ཡོད་ཡིན་ན་ཡང་ཨི་རན་གྱིས་དེ་ཁས་ལེན་མེད་པར་ཁོ་ཚོས་ད་ཧུ་ཐི་སི་ཡུལ་དམག་གི་ཚོགས་པ་འདི་ལ

མཚོ་ཐོག་ནས་སྐྱེལ་འདྲེན་བྱེད་པའི་ཚད་དེ་ནི་ད་འདས་པའི་ཟླ་བ་གཉིས་ཀྱི་རིང་ལ་བརྒྱ་ཆ་གི་བཞི་བཅུ་ཞེ་གཉིས་མར་ཆག་འདུག་ཟེར་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རགས་རྩིས་བྱས་ཡོད། ད་ད་ལོའི་ཟླ་བ་དང་པོ་གི་ཚེས་བཅུ་བཞི་ཉིན་དེ་ལ་བདུན་ཕྲག་གཉིས་ཙམ་གྱི་གོང་དེ་ཨ་རིའི་གཞུང་གིས་ཧུ་ཐི་སི་ཡུལ་དམག་ཚོགས་པ་ནི་བསྐྱར་དུ་འཇིགས་སྐུལ་རིང་ལུགས་པའི་ཚོགས་པའི་ཁོངས་སུ་བཅུག་ནས་དོས་སྐྱེལ་གྲུ་གཟིངས་ལ་གཏོར་རྒོལ་གཏོང་རྒྱུ་དེ་མཚམས་འཇོག་དགོས་པའི་གནོན་ཤུགས་སྤྲད་ན་ཡང་དེ་གིས་ཀྱང་གྲུབ་འབྲས་ཐོན་གི་ཡོད་པ་མ་རེད། ད Houthis ནི་དེ་སྔོན་ཨ་རིའི་གཞུང་གི་འཇིགས་སྐུལ་རིང་ལུགས་པའི་ཚོགས་པའི་མིང་ཐོའི་ནང་དུ་ཡོད་ན་ཡང Biden གཞུང་གིས་ཉིས་སྟོང་ཉེར་གཅིག་གི་ལོར་ད Houthis གི་མིང་དེ་ཕྱིར་འཐེན་བྱས་པ་དང་དེ་ནི་ཡེ་མན་གྱི་ནང་དུ་མི་ཆོས་རིང་ལུགས་ཀྱི་རོགས་སྐྱོར་བྱེད་པར་སྟབས་བདེ་རུ་གཏོང་རྒྱུར་དམིགས་ནས་ཐག་བཅད་པ་ཞིག་རེད། ད་ལྟ་ན་ད་ཡེ་མན་གྱི་ཧུ་ཐི་སི་ཡུལ་དམག་གི་ཚོགས་པ་དེ་བསྐྱར་དུ་རྒྱལ་སྤྱིའི་ནོར་སྲིད་མ་ལག་གི་ནང་དུ་ཁེ་ཕན་ལེན་མི་ཐུབ་པ་དང་ནུབ་ཕྱོགས་རྒྱལ་ཁབ་དང་སྒྲིག་འཛུགས་སོགས་ལ་འབྲེལ་ལམ་འཛུགས་མི་ཐུབ་པར་གྲོགས་མེད་ཁེར་རྐྱང་དུ་ལྷག་རྒྱུ་ཡིན་པ་སོགས་ཀྱི་ད་དཀའ་ངལ་དང་འགོག་རྐྱེན་མང་པོ་ཞིག་ནི་ད་གསར་དུ་འཇིགས་སྐུལ་རིང་ལུགས་པའི་མིང་ཐོ་ནང་དུ་བཅུག་པ་ལ་བརྟེན་ནས་ད་ཡོང་རྒྱུ་ཡིན་པ་ཞིག་རེད། ད་ཐེངས་འདིའི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་འདི་ནས་མཚམས་འཇོག་རྒྱུ་ཡིན། ང་རང་ཚོ་ལེ་ཚན་རྗེས་མའི་ནང་དུ་མཇལ་ཡོང། ད་ང་རང་ཚོ་གསན་གཟིགས་གནང་མཁན་ཚང་མ་གིས་ཨ་རིའི་རླུང་འཕྲིན་ཁང་གི་སྤྱི་ཚོགས་འབྲེལ་མཐུད་དྲ་རྒྱ་ཁག་དེ་མངགས་ལེན་བྱེད་པ་དེ་མ་བརྗེད་པ་གནང་རོགས་གནང་ཐུགས་རྗེ་ཆེ།